ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་གོ་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཁེ་ནེ་ཏྲའི་དབུས་གཞུང་ནས། བོད་རིགས་ཚོགས་པའི་ཚོགས་ཁང་གངས་ལྗོངས་ཆོས་ལྡན་གླིང་གི་འཛུགས་སྐྲུན་གྱི་སླད། ཁེ་ནེ་ཏྲའི་སྒོར་མོ་ས་ཡ་གཅིག་དང་སྒོར་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་ཞལ་འདེབས་གནང་ཡོད་པའི་སྐོར་ལ་ཊོ་རོན་ཊོ་གྲོང་ཁྱེར་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བཅས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ལ་རང་དབང་ལྡན་པའི་རྒྱལ་ཁབ་ཀྱི་ཤེས་ཡོན་གྱི་གནས་སྟངས་ལས་ལྷག་པ་ཞིག་ཡོད་པ་དེ་ནི་འབྲེལ་ཡོད་རྣམ་པའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པའི་སྐོར་ཕྱི་དྲིལ་བཀའ་བློན་མཆོག་གིས་ཀོ་ལི་གྷལ་དོན་ལྡན་གླིང་བོད་མིའི་གཞིས་ཆགས་ཀྱི་སམ་བྷོ་ཊའི་སློབ་གྲྭ་བཙུགས་ནས་མི་ལོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་གསུངས་ཡོད་པའི་སྐོར། རྒྱ་གར་ལྷོ་ཕྱོགས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཐེངས་འདིའི་ན་གཞོན་དང་སློབ་ཕྲུག་ཞེས་པའི་ལེ་ཚན་ནང། རྒྱལ་ས་ལྡི་ལིར་ཟ་ཁང་དང་མགྲོན་ཁང་གི General Manager འམ་འཛིན་སྐྱོང་ཕྱག་ལས་གནང་མཁན་བོད་མི་ན་གཞོན་ཀརྨ་ཡོན་ཏན་ལགས་དང་ལྷན་དུ་ལྡི་ལི་ཁུལ་དུ་མགྲོན་ཁང་དང་ཟ་ཁང་གི་ཞབས་ཞུ་དང་འབྲེལ་བའི་ལས་ཀའི་གོ་སྐབས་སོགས་ཀྱི་སྐོར་ལ་ཁོང་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། ཁེ་ནི་ཏྲའི་དབུས་གཞུང་ནས་གངས་ལྗོངས་ཆོས་ལྡན་གླིང་གི་འཛུགས་སྐྲུན་ཆེད། ཁེ་ནི་ཏྲའི་སྒོར་མོ་ས་ཡ་གཅིག་དང་སྒོར་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་ཞལ་འདེབས་གནང་འདུག་ཞིབ་གསལ་ཁེ་ནི་ཏྲ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འདི་ཟླའི་ཚེས་བཅུ་བདུན་ཉིན་ཨོན་ཊེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ཀྱི་ལོ་གསར་སྲུང་བརྩི་ཞུས་པའི་སྐབས་དབུས་གྲོས་ཚོགས་ཀྱི་འཐུས་མི་དང། ཁེ་ན་ཏྲའི་ཁྲིམས་དོན་བློན་ཆེན་གཞོན་པ་སྐུ་ཞབས James Maloney ལགས་ནས་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་གི་འཛུགས་སྐྲུན་སླད Canada ཡི་དབུས་གཞུང་ནས Green and Inclusive Community Building Program གྱི་ཆ་ཤས་འོག་ཞལ་འདེབས་ཁེ་སྒོར་ས་ཡ་གཅིག་དང་སྒོར་སྟོང་དྲུག་བརྒྱ་བཞི་བཅུ་ཞེ་བརྒྱད་གནང་ཡོད་པ་ང་ཚོའི་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང། བྱུང། རོགས་དངུལ་དེ་དག་བོད་རིགས་སྤྱི་མཐུན་ཚོགས་པའི་རྒྱུན་ལས་གོང་མས་རོགས་སྐྱོར་སྙན་ཞུ་བརྒྱབ་པ་དང་དེ་བཞིན་ད་ལྟའི་རྒྱུན་ལས་ནས་མཇུག་སྐྱོང་གནང་བ་བཅས་ལ་གཞིགས་ནས་རོགས་དངུལ་དེ་དག་གནང་བར་ཁེ་ན་ཏྲ་གཞུང་དང་འབྲེལ་ཡོད་འཐུས་མི་རྣམས་ལ་ས་གནས་བོད་རིགས་མི་མང་དང་ཚོགས་པའི་རྒྱུན་ལས་རྣམས་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ།

མདུན་སྒོ་བོད་པའི་ངོ་བོ་དང་མཐུན་པ་ཞིག་བསྐྲུན་ཐུབ་རྒྱུར་ལས་འཆར་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ང་ཚོ་གངས་ལྗོངས་ཆོས་ལྡན་གླིང་ནང་ལོགས་ལ་ཡར་འཛིན་གྲྭ་མེད་པར་སོང་ཙང་གཟའ་མཇུག་སློབ་གྲྭ་ལ་ང་ཚོ་འཛིན་ཁང་རྒྱབ་ཡ་རེད། དེ་ནི་ང་ཚོ་གསོལ་ཐབ་གཅིག་གིས་འདང་གི་མི་འདུག་ད་ད་ལྟའི་ཆ་ལ་ལས་གཞི་མང་པོ་ཡིན་ཙང་ཨ་ནི་གསོལ་ཐབ་གཉིས་པ་རྒྱབ་ཡ་རེད། ཨ་ད་ག་ནང་བཞིན་ང་ཚོ་མདུན་གྱི་ཁང་པ་ཆ་ཚང་གཅིག་བཟོ་ཡ་ལྷག་བསྡད་ཡོད་རེད། ཨ་འདི་ག་ཚང་མ་གཅིག་གི་ང་ཚོ་གི་འགྲུབ་ཐུབ་ཡ་ལ་འབད་བརྩོན་དང་རེ་བ་ཞུ་གི་ཡོད། ཡང་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁེ་ན་ཌ་ཁྲིམས་དོན་བློན་ཆེན་སྐུ་ཞབས་ཨ་རི་ཝི་རཱ་ནི་ལགས་ནས་ཀྱང་གཅིག་མཚུངས་ཀྱིས་ལོ་སར་ལ་འཚམས་འདྲི་ཞུས་གནང་བ་དང་ཆབས་ཅིག་ཁོང་ནས་བོད་དོན་དང་འབྲེལ་བའི་ཐོག་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་ཀྱི་གཏམ་བཤད་གནང་སོང། དེ་བཞིན་ཨོན་ཏེ་རི་ཨོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ལོ་སར་ལ་འཚམས་འདྲི་གནང་བ་དང་ས་གནས་བོད་རིགས་གཞོན་སྐྱེས་ཚོས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ནང་དུ་གོ་སྐབས་དང་ཆ་ཤས་བླངས་ནས་བོད་པའི་འཐབ་རྩོད་རྒྱུན་གནས་དགོས་པ་གཏམ་བཤད་གནང་བ་སོགས་བྱུང་སོང། དེ་མིན་གནད་ཡོད་སྐུ་མགྲོན་དབུས་གྲོས་ཚོགས་ཀྱི་འཐུས་མི་དང་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་གྲོང་སྡེ་ལྷན་ཚོགས་ཀྱི་འཐུས་མི། ཁག་ཅིག་ནས་གཅིག་མཚུངས་ཀྱིས་ལོ་སར་ལ་འཚམས་འདྲི་ཞུ་གནང་བ་དང་ཚོགས་པའི་ལས་དོན་དང་ས་གནས་མི་མང་གི་ལྷན་ཞུགས་གནང་ཕྱོགས་བཅས་ལ་ཡི་རངས་གནང་བཞིན་ཡོད་གཏམ་བཤད་གནང་བ་སོགས་བྱུང་སོང། དེ་བཞིན་བོད་ཀྱི་སྐད་ཡིག་དང་རིག་གཞུང་འཛིན་གྲྭའི་སློབ་མ་དང་ལྷ་མོ་ཚོགས་པ་བཅས་བོད་པའི་རིག་གཞུང་གཞས་སྣ་འདྲ་མིན་གཟིགས་འབུལ་ཞུས་ནས་དགའ་སྤྲོའི་ངང་ནས་ལོ་སར་སྲུང་བརྩི་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་དུ་ཞུས་པ་བཞིན་ས་གནས་བོད་རིགས་མི་མང་གཅིག་སྟོང་མ་ཟིན་ལྷག་ཙམ་ཞིག། ལྷན་ཞུགས་གནང་འདུག་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་བསྲིངས་ཞུ་གི་ཡོད།
ཉེ་ལམ་ཕྱི་ཚེས་བཅུ་བཞི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ཁུལ་གྱི་ཉིས་བརྒྱ་ཉི་ཤུ་རྩ་བརྒྱད་ཞེས་པའི་ཞི་བདེའི་སྤྱི་གླིང་དུ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་གོ་སྒྲིག་འོག་བོད་རང་དབང་གི་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་ཡོད་པ་རེད། བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་སུ་འདི་ག་རླུང་འཕྲིན་ཁང་ནས་ལས་འགུལ་དེའི་དབུ་འཛུགས་སྐབས་ཀྱི་གནས་ཚུལ་བཀའ་འདྲི་ཞུ་སྐབས་ཁོང་གིས་གསུང་ཡ་ལ། བདུན་ཕྲག་གཅིག་གི་གཟའ་ལྷག་པ་ལྟ་བུ་རེ་ཞིག་རྐང་འཁོར་དེ་གོ་སྒྲིག་གནང་གི་ཡོད་རེད། ཨ་ནི་དེ་དམིགས་བསལ་ད་ལོ་ཆ་བཞག་ཡིན་ན་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་ནས་འགོ་ཚུགས་བྱས་ཚར་ལྔ། དེ་ནས་རྐང་འཁོར་འགྲོ་གི་ཡོད་རེད་ནི་དེ་རྐང་འཁོར་དེ་དམིགས་བསལ་ཐོག་མ་འགོ་བཙུགས་བའི་སྐབས་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་དང་དེ་ནང་བཞིན་གྱི་རྒྱ་ནག་གི་སློབ་ཕྲུག་ཐེ་ཝན་ནང་ལ་ཡང་མང་པོ་ཞིག་བཞུགས་བཞིན་ཡོད་པ་སོང་ཙང་ཁོང་ཚོ་ལ་ཡང་དམིགས་སུ་བཀར་བྱས་ནས་བོད་ནང་གི་ཁ་ཡོད་ལག་ཡོད་གནས་ཚུལ་དེ་གོ་རྟོགས་ཡོང་བའི་ཆེད་དུ་ནི་དེ་ནས་གོ་སྒྲིག་ཞུས་ཡོད་རེད་ད་ད་ལོ་ཆ་བཞག་ཡིན་ན་ཐེ་ཝན་གྱི་ནང་ལ་བོད་རང་དབང་རྐང་འཁོར་དེ་འགོ་བཙུགས་བྱས་ལོ་བཅུ་བཞི་འགྲོ་གི་ཡོད་རེད། གོང་ཞུས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་གསུམ་བཅུའི་དུས་ཆེན་བར་བདུན་རེའི་རེས་གཟའ་ལྷག་པ་ནམ་ཡིན་ལ་ཐའེ་ཝན་གྱི་གྲོང་ཁྱེར་ཆེ་ཁག་གསུམ་ནང་མུ་མཐུད་སྤེལ་གནང་འཆར་ཡོད་པ་དང། འདི་ཚེས་ཉི་ཤུ་གཅིག་དང་ཉི་ཤུ་བརྒྱད་དེ་བཞིན་ཟླ་བ་གསུམ་པའི་ཚེས་གཉིས་དང་དྲུག་བཅས་སོ་སོར་དེ་འབྲེལ་ལས་འགུལ་སྤེལ་གནང་འཆར་ཡོད་པའི་སྐོར་བཀྲ་ཤིས་ཚེ་རིང་ལགས་ཀྱིས་མུ་མཐུད་གསུངས་བྱུང།
བོད་རང་དབང་རྐང་འཁོར་དེ་ཐའེ་ཝན་ནང་ལ་ཡང་ད་ལོ་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་གྱི་ཞོགས་ཀྱི་ཆུ་ཚོད་བཅུ་པའི་ཐོག་ལ་ཐེ་ཝན་གྲོས་ཚོགས་ལྷན་ཁང་མདུན་ལ་ཡང་སྐུ་མགྲོན་གཙོ་བོ་ཐེ་ཝན་གྲོས་ཚོགས་འཐུས་མི་དང། ཐེ་ཝན་གཞུང་འབྲེལ་མིན་པའི་ཚོགས་པའི་འགན་འཛིན། ཚང་མས་མཉམ་རུབ་ཐོག་ནས་གསར་འགོད་ལྷན་ཚོགས་ཅིག་ཚོགས་བྱས་དབུ་འཛུགས་གནང་ཡོད་རེད། བོད་རང་དབང་རྐང་འཁོར་དེ་སྤྱི་ཟླ་གསུམ་པའི་ཏ་རིག་བཅུ་བར་དུ། ཐེ་ཝན་གྱི་ཐའེ་པེ་ལ་འགོ་བཙུགས་བྱས་དེ་ནང་བཞིན་གྱི་གྲོང་ཁྱེར་གཉིས་ལ་ཀའོ་ཞོང་དང་ཐའེ་ཙུང་ཟེར་དེར་ཕྱིན་ནས་ཨ་ནེ་ད་ལན་གྱི་གཟའ་ལྷག་པ་སླེབས་ལ་ཉེ་བའི་སྤྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་གི་གཟའ་ལྷག་པ་དེ་ཆ་བཞག་ན་རྒྱལ་སྤྱི་གི་སྐད་ཡིག་ཉིན་མོ་ཆགས་ཡོད་པ་སོང་ཙང་ཨ་ནི་ཉིན་མོ་དེ་ལ་བོད་རང་དབང་གི་རྐང་འཁོར་ཡིན་པ་ཅིག་ལ་ཡ་དེ་གི་ནང་ལ་ལས་གཞི་དེ་ཨ་ནི་ལུང་པ་སོ་སོའི་དཔེར་ན་བོད་པ་བོད་སྐད་རྒྱབ་བྱས་དེ་ནང་བཞིན་གྱི་ག་ད་ཧོང་ཀོང་གི་ཧོང་ཀོང་སྐད་བྱས་ཨ་ནི་ཤར་ཏུར་ཀི་སྟན་ཁོ་རང་ཚོ་གི་སྐད་ཡིག་གི་ཐོག་ནས་གཏམ་བཤད་བྱེད་སྲོལ་ཡོད་རེད་ཨ་ནི་དེ་གི་ནང་ལ་ཡ་སྐུ་མགྲོན་ཤར་ཏུར་ཀི་སྟན་གི་ལས་འགུལ་པ་དང་ཧོང་ཀོང་གི་ལས་འགུལ་པ། ནི་བོད་པ་བྱས་དེ་འདྲའི་ཐོག་ནས་དེ་འདྲའི་ལས་གཞི་ཞིག་སྤེལ་གྱི་ཡོད་རེད། གསུམ་པའི་ཏ་རིག་བཅུ་བར་དུ་ཡང་བོད་རང་དབང་རྐང་འཁོར་དེ་མུ་མཐུད་ནས་གནས་ཀྱི་རེད་ནི་བོད་རང་དབང་རྐང་འཁོར་དེ་ད་ཐེ་ཝན་ནང་ལ་འཁོར་བྱས་ལོ་བཅུ་བཞི་ཙམ་འགྲོ་གི་ཡོད་རེད་ཟེར་དེ་ཞུ་འདོད་བྱུང་སོང། བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་སློབ་ཕྲུག་རྣམས་ལ་རང་དབང་ལྡན་པའི་རྒྱལ་ཁབ་ཀྱི་ཤེས་ཡོན་གྱི་གནས་སྟངས་ལས་ལྷག་པ་ཞིག་ཡོད་པ་དེ་ནི་འབྲེལ་ཡོད་རྣམ་པའི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པའི་སྐོར་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་ཀོ་ལི་གྷལ་སམ་བྷོ་ཊ་སློབ་གྲྭ་བཙུགས་ནས་ལོ་ལྔ་བཅུ་འཁོར་བའི་མཛད་སྒོའི་ཐོག་གསུངས་པ་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་འདི་ག་རྒྱ་གར་ལྷོ་ཕྱོགས་ཀོ་ལི་གྷལ་དོན་ལྡན་གླིང་གཞིས་ཆགས་ཀྱི་སམ་བྷོ་ཊ་སློབ་གྲྭ་བཙུགས་ནས་ལོ་ངོ་ལྔ་བཅུ་འཁོར་བའི་རྗེས་དྲན་མཛད་སྒོ་སློབ་གྲྭ་དེའི་རྩེད་ཐང་དུ་འཚོགས་གནང་བའི་ཐོག་སྐུ་མགྲོན་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བ་ཟུར་པས་གཙོས་པའི་དོན་ལྡན་གླིང་གཞིས་ཁོངས་ཀྱི་ལས་སྣེ་དང་སློབ་གྲྭ་དེའི་ནང་གི་འཕགས་བོད་གཉིས་ཀྱི་དགེ་ལས་སློབ་ཕྲུག་ལས་ཟུར་རྣམ་པ་དང། གཞན་ཡང་གཞིས་ཁོངས་དེའི་ནང་གི་བོད་མི་སེར་སྐྱ་མི་མང་རྣམས་ལྷན་བཞུགས་ཀྱིས་དུས་ཆེན་མཛད་སྒོ་འཚོགས་གནང་སོང་ལ། མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འཕགས་བོད་གཉིས་ཀྱི་གཞུང་དང། དེ་བཞིན་རོགས་ཚོགས་ཁག་གི་མཐུན་འགྱུར་རྒྱབ་སྐྱོར་དང་གཞན་ཡང་གཞིས་འགོ་རིམ་བྱོན་དང།

ང་རང་ཚོ་གི་དེ་འདྲས་ཅིག་གི་གནས་སྟངས་བཟོས་ཐུབ་པ་བྱུང་ཡོད་རེད་དེ་ལ་ཡང་ང་རང་ཚོ་སློབ་སྤྱི། དགེ་རྒན་ལས་བྱེད་ཚང་མ་ལ་ཡང་བཀའ་དྲིན་ཆེ་ཞེས་ནས་ཞུ་ཡི་འདོད་པ་བྱུང། ད་དུང་ཁོང་གིས་གསུང་ཡག་ལ་ཁོང་རང་ཉིད་སློབ་གྲྭ་དེ་ནས་སློབ་པའི་སློབ་ཕྲུག་བཞིན་དུ། སློབ་གྲྭ་དེའི་གལ་ཆེའི་རང་བཞིན་དང་ཁོང་ལ་སློབ་ཁྲིད་གནང་མཁན་བཀའ་དྲིན་ཅན་གྱི་དགེ་རྒན་རྣམ་པའི་རྗེས་དྲན་གྱི་མཚན་འབོད་གནང་བ་དང་འབྲེལ།

ལས་ཀ་ཆགས་ཀྱི་ཡོད་རེད། མཛད་སྒོའི་ཐོག་ཀོ་ལི་གྷལ་སམ་བྷོ་ཊ་སློབ་གྲྭའི་སློབ་སྤྱི་ཚེ་དབང་སྒྲོལ་མ་ལགས་ནས་སློབ་གྲྭའི་ལོ་རྒྱུས་སྙིང་བསྡུས་ཤིག་ངོ་སྤྲོད་དང་འབྲེལ་སློབ་གྲྭའི་སློབ་ཕྲུག་རྣམས་ལ་སློབ་སྦྱོང་གནང་མཁན་སློབ་སྤྱི་དང་དགེ་ལས་ཟུར་པ་རྣམ་པའི་བཀའ་དྲིན་རྗེས་དྲན་གནང་སོང། སློབ་གྲྭ་འདིའི་སློབ་སྤྱི་ཟུར་པ་དང་དགེ་ལས་ཟུར་པ་རྣམས་ཀྱིས་ལོ་ངོ་ལྔ་བཅུ་རིང་སློབ་ཕྲུག་ཚོ་ཡི་ཤེས་ཡོན་སོགས་ཕྱོགས་ཡོངས་ཀྱི་ཡར་རྒྱས་སླད་སྐུ་ལས་ཚད་མེད་བསྐྱོན་པ་དང་ད་ལྟའི་ཆར་སློབ་ཕྲུག་སྟོང་ཚོ་ཙམ་གྱིས་བོད་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཆེད་ཞབས་འདེགས་ཞུས་པ་མ་ཟད། སྤྱི་ཚོགས་ལ་ཕན་པའི་བྱ་བ་ཆེ་འབྲིང་ཆུང་གསུམ་གནང་ཐུབ་པར་བཟོས་པ་དེ། ཁྱེད་རྣམ་པའི་བཀའ་དྲིན་ཉག་ཅིག་ལ་བརྟེན་ནས་བྱུང་བར་ངས་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་རྒྱུ་དང། ད་ལན་ལྔ་བཅུའི་མཛད་སྒོར་ཕེབས་གནང་ཐུབ་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། དེ་ནས་སྡིངས་ཆ་འདི་ཡི་གོ་སྐབས་བཟུང་སྟེ། བརྗོད་ཡོད་པ་ཞིག་ལ། སྐབས་ཐོག་གི་ས་གནས་འགོ་འཛིན་སྐུ་ངོ་དགེ་ལེགས་འབྱུང་གནས་མཆོག་ནས་སློབ་གྲྭའི་འཛིན་སྐྱོང་ལ་དངོས་ཤུགས་བརྒྱུད་གསུམ་ནས་མཐུན་འགྱུར་རོགས་རམ་གནང་བ་ལ་ངས་སློབ་གྲྭའི་མགྲིན་ཚབ་ཞུས་ཏེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་འདོད་བྱུང། དེ་རྗེས་སློབ་སྤྱི་དང་དགེ་ལས་ཟུར་པ་རྣམས་ལ་རྗེས་དྲན་གྱི་ཕྱག་རྟགས་ཕུལ་བ་དང། བོད་པའི་རིག་གཞུང་དང་འབྲེལ་བའི་གཞས་སྣ་འཁྲབ་སྟོན་སོགས་གནང་སྟེ་དུས་ཆེན་གྱི་བྱེད་སྒོ་འདྲ་མིན་སྤེལ་གནང་ཡོད་པ་རེད། ད་ལན་མཛད་སྒོའི་ཐོག་སློབ་གྲྭ་དེ་ནས་ཐོན་པའི་སློབ་ཟུར་མི་ཉུང་བ་ཞིག་ཚོགས་ཞུགས་གནང་འདུག་པ་ལས། སློབ་ཟུར་གཉིས་ནས་སློབ་གྲྭ་དེའི་ནང་སློབ་སྦྱོང་གནང་བའི་རྒྱུ་མཚན་གྱིས་རང་གི་མི་ཚེའི་ནང་ཕན་ཐོགས་བྱུང་ཡོད་སྐོར་ཉམས་མྱོང་གསུངས་གནང་བྱུང། ངའི་མིང་ལ་ཡ་མཚམས་ཆུ་ལྷ་ང་ཞུ་གི་ཡོད། ཨ་ནེ། ང་གཞི་རིམ་སློབ་གྲྭ་དེའི་ད་ལྟ་བསྡད་དོན་ལྡན་གླིང་ཀོ་ལི་གྷལ་གཞིས་ཆགས་ནས་འཛིན་གྲྭ་གསུམ་པ་ནས་འཛིན་གྲྭ་བརྒྱད་པ་བར་དུ་བསྡད་པ་ཡིན། འཛིན་གྲྭ་བརྒྱད་པའི་རྗེས་ལ་ཡ་ཨ་ནེ་གཏན་འཇགས་ལ་ཌལ་ཧོ་སི་ཕྱིན་པ་ཡིན། ང་ཚོ་བསྡད་ཡོད་པའི་སྐབས་མཚམས་དེར་ཡ་དངོས་གནས། སོ་སོ་རང་ཉིད་ལ་ཡ་སྤོབས་པ་ཡོང་དགོས་གལ་ཆེ་ཤོས་ཤིག་ག་རེ་བྱུང་སོང་ལབ་ན།

རྒྱ་གར་མའི་ར་ཌའི་རོགས་ཚོགས་ཀྱི་རོགས་སྐྱོར་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར་གསར་འཛུགས་གནང་བ་ཞིག་ཡིན་པ་དང་དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ལོ་མགོར་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པས་རྩིས་བཞེས་གནང་བའི་རྗེས་སུ་སློབ་གྲྭ་དེའི་དགོས་མཁོའི་མཐུན་རྐྱེན་ཁག་བསྒྲུབ་གནང་ཡོད་ཅིང། སྐབས་དེར་སློབ་ཕྲུག་གྲངས་སུམ་བརྒྱ་ལྔ་བཅུ་དང་དགེ་ལས་གྲངས་ཉི་ཤུ་རྩ་ལྔ་ཡོད་ཅིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བར་ལོ་ངོ་བཞི་བཅུ་ལྷག་གི་རིང་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་སུ་གནས་ཡོད་ཀྱང། དེ་རྗེས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དགོངས་དོན་ལྟར་སམ་བྷོ་ཊས་རྩིས་བཞེས་གནང་སྟེ། ད་ལྟའི་ཆར་སམ་བྷོ་ཊའི་འཛིན་སྐྱོང་འོག་གནས་མུས་ཐོག་ད་ལྟའི་ཆར་སློབ་གྲྭ་དེའི་ནང་དགེ་ལས་གྲངས་ཉི་ཤུ་རྩ་ལྔ་དང་སློབ་ཕྲུག་གྲངས་བརྒྱ་དང་བདུན་ཅུ་དོན་ལྔ་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ཀོ་ལེ་གྷལ་དོན་ལྡན་གླིང་བོད་མིའི་གཞིས་ཀ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་སྤེལ།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀས། རྒྱ་ནག་གི་ཐུན་མོང་ཚོང་ལས་ཁང་དང་མི་སྒེར་པར་དམ་དྲག་བཀའ་ཆད་བཏང་བ་རྣམས་ཕྱིར་འཐེན་མ་བྱས་པ་ཡིན་ན་དེས་ཨ་མི་རི་ཀ་རང་ཉིད་ལ་གནོད་ཀྱི་རེད་ཞེས་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀེན་མཆོག་ལ་བརྗོད་བཞག་དེ་ཡང་པི་ཅིང་ནས་རུ་ཊར་གསར་འགྱུར་ལས་ཁང་གིས་ཕྱི་ཚེས་བཅུ་བདུན་ཉིན་སྤེལ་བའི་གནས་ཚུལ་ནང། འཇར་མན་གྱི་གྲོང་ཁྱེར་མུ་ནིག་ནང་བདེ་སྲུང་ལྷན་ཚོགས་གནང་བའི་ཞོར་དུ་རྒྱ་ནག་དང་ཨ་མི་རི་ཀའི་ཕྱི་འབྲེལ་བློན་ཆེན་ཟུར་མཇལ་གནང་སྐབས། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཨ་མི་རི་ཀས་རྒྱ་ནག་གི་ཁེ་གཉེར་ལས་ཁང་དང་མི་སྒེར་པར་དཔལ་འབྱོར་གྱི་ཉེས་ཆད་འགེལ་བ་རྣམས་ཕྱིར་འཐེན་གནང་ནས། ཁྲིམས་མཐུན་གྱི་ཐོག་ནས་རྒྱ་ནག་ཡར་རྒྱས་འགྲོ་བཞིན་པར་གནོད་སྐྱོན་གཏོང་མི་ཉན་ཞེས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བིལ་ཀེན་མཆོག་ལ་བརྗོད་བཞག། ཨ་མི་རི་ཀས་རྒྱ་ནག་གི་མི་སྒེར་པ་དང་ཐུན་མོང་ཚོང་ལས་ཁང་མང་པོས་དྲག་པོའི་དམག་མི་དང་ལྷན་ཚོང་ལས་གཉེར་གྱི་ཡོད་པའི་ཉེས་འཛུགས་བྱས་ནས་དཔལ་འབྱོར་གྱི་དམ་དྲག་བཀའ་ཆད་བཏང་ཡོད་པ་རེད། འོན་ཀྱང་རྒྱ་ནག་གི་ཁེ་གཉེར་ཚོང་ལས་ཁང་དེ་ཚོས་དམག་མི་དང་མཉམ་ཚོང་ལས་གཉེར་གྱི་ཡོད་པའི་ཉེས་འཛུགས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། དེ་བཞིན་ཨ་མི་རི་ཀས་རྒྱ་ནག་གི་མི་སྒེར་པ་ཁག་ཅིག་གིས་ཤིན་ཅང་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་གི་ཡོད་པའི་སྐྱོན་བརྗོད་བྱས་ནས་ཁོང་ཚོར་ཡང་དམ་དྲག་བཀའ་ཆད་བཏང་ཡོད་པ་རེད། མི་ལོ་བཅུ་ཕྲག་མང་པོའི་རིང། རྒྱ་ནག་དང་ཨ་མི་རི་ཀའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་པའི་རྗེས། ཉེ་བའི་ཆར་ཡུལ་གྲུ་གཉིས་ཀྱི་འབྲེལ་བ་དེ་ཡར་རྒྱས་འགྲོ་བཞིན་པའི་རྟགས་མཚན་ཡོང་བཞིན་ཡོད་ཀྱང། ད་ལྟའང་ཕྱོགས་གཉིས་བར་བསམ་ཚུལ་མི་མཐུན་པ་མང་པོ་ཡོད་བཞིན་པ་རེད། ཨ་མི་རི་ཀའི་སྲིད་འཛིན་ཇོ་བྷེ་དན་མཆོག་གིས་དབུ་ཁྲིད་པའི་སྲིད་གཞུང་གིས། བདེ་སྲུང་གི་ཉེན་ཁ་ཡོད་པ་བརྗོད་ནས། རྒྱ་ནག་གི་ཁེ་གཉེར་ལས་ཁང་ཁག་ཅིག་ལ་ཨ་མི་རི་ཀའི་བཟོ་ལས་རིག་རྩལ་ཐོན་སྐྱེད་རྣམས་ཕྱིར་ཚོང་བྱ་རྒྱུར་བཀག་འགོག་གནང་ཡོད་པ་དང། རྒྱ་ནག་གིས་ཨ་མི་རི་ཀས་དཔལ་འབྱོར་དང་ཚོང་དོན་གོ་མཚོན་ལག་ཆར་བེད་སྤྱོད་བྱེད་ཀྱི་འདུག་ཞེས་སྐྱོན་བརྗོད་བྱ་བཞིན་པ་རེད།
ཟླ་བ་གཉིས་པའི་ཚེས་བཅུ་བདུན་རེས་གཟའ་སྤེན་པའི་ཉིན་ཡུ་ཀེ་རེན་གྱི་ཕྱི་སྲིད་བློན་ཆེན Dmytro Kuleba དང་རྒྱ་ནག་ཕྱི་སྲིད་བློན་ཆེན Wang Yi གཉིས་ཀྱིས་ལོ་གཉིས་ལ་ཉེ་བའི་ར་ཤི་ཡ་དང་ཡུ་ཀེ་རེན་གཉིས་ཀྱི་དམག་འཁྲུག་ལ་ཞི་བདེའི་མདུན་ལམ་ཐད་གྲོས་མོལ་བྱུང་ཡོད་པ་བཞིན་དེ་ནི་རྒྱ་ནག་དང་འབྲེལ་ལམ་སྲ་བརྟན་བཟོ་རྒྱུ་དང་ཚོང་ལས་ཐོག་གྲོས་མོལ་བྱས་པ་མ་ཟད་ཡུ་ཀེ་རེན་ནང་དྲང་བདེན་དང་ཡུན་གནས་ཀྱི་ཞི་བདེ་སླར་གསོ་བྱེད་དགོས་པའི་སྐོར་ལའང་གྲོས་མོལ་བྱས་པ་ཡིན་ཞེས་སྤྱི་ཚོགས་དྲ་རྒྱ X ཐོག་བྲིས་འདུག་ཁུ་ལེ་པ་ཡིས་བརྗོད་དོན། ཁོང་གཉིས་ཀྱིས་ཡུ་ཀེ་རེན་གྱིས་འཛམ་གླིང་ཞི་བདེའི་ཚོགས་འདུ་ཞིག་བཀོད་སྒྲིག་བྱེད་རྒྱུའི་འཆར་གཞིའི་སྐོར་ལ་གྲོས་བསྡུར་བྱས་པ་དང་ཚོགས་འདུ་དེར Swiss ཡིས་རོགས་རམ་བྱེད་རྒྱུའི་མོས་མཐུན་ཡང་བྱས་ཡོད་པ་རེད་འདུག། ཡུ་ཀེ་རེན་གྱིས་ཞི་བའི་དོན་ཚན་བཅུའི་ཐོག་རྒྱ་ནག་གི་རྒྱབ་སྐྱོར་ཡོང་ཆེད་རྒྱ་ནག་དང་མཉམ་ལས་བྱེད་རྒྱུའི་རེ་འདུན་བཅངས་ཡོད་པ་དང་རྒྱ་ནག་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་ར་ཤི་ཡ་དང་ཡུ་ཀེ་རེན་བར་ཞི་བདེའི་རེ་འདུན་ཞིག་བཏོན་ཡོད་ཀྱང་དེར་མདུན་སྐྱོད་ཆེན་པོ་བྱུང་མེད་པ་རེད་འདུག་དེ་བཞིན་ཨ་ཧྥེ་རི་ཀའི་མངའ་ཁུལ་དང་གོ་ལའི་ལྷོ་ཕྱོགས་ཀྱི་རྒྱལ་ཁབ་གཞན་རྣམས་ནས་ཡུ་ཀེ་རེན་ལ་རྒྱབ་སྐྱོར་ཡོང་ཐབས་སུ་འབད་ཡོད་པ་རེད་འདུག།
རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཁེ་ནེ་ཏྲ་ནི་རྒྱ་ནག་གི་ཁ་གཏད་འགྲན་ཟླ་བྱ་མཁན་ཞིག་མ་རེད་ཞེས་ཁེ་ནེ་ཏྲའི་ཕྱི་འབྲེལ་བློན་ཆེན། མི་ལོ་ནི་ཇོ་ལི་མཆོག་ལ་བརྗོད་བཞག། དེ་ཡང་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འཇར་མན་གྱི་གྲོང་ཁྱེར་མུ་ནིག་ནང། རྒྱལ་སྤྱིའི་ཕྱི་འབྲེལ་བློན་ཆེན་རྣམས་བདེ་སྲུང་དང་འབྲེལ་བའི་ལྷན་ཚོགས་གནང་བཞིན་པའི་ཞོར་དུ། རེས་གཟའ་སྤེན་པའི་ཉིན་རྒྱ་ནག་དང་ཁེ་ནེ་ཏྲའི་ཕྱི་འབྲེལ་བློན་ཆེན་རྣམ་གཉིས་ཟུར་མཇལ་གནང་བའི་སྐབས། ཉེ་བའི་ལོ་ཤས་ནང་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནས་སྟངས་དེ་ཛ་དྲག་ཏུ་ཕྱིན་པའི་སྐབས་དེར་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་ཁེ་ནེ་ཏྲ་ནི་རྒྱ་ནག་གི་དགྲ་ཁ་གཏད་དང་འགྲན་ཟླ་བྱ་མཁན་ཞིག་མ་རེད་ཞེས་བཤད་ཡོད་འདུག་རྒྱལ་སྤྱིའི་བདེ་སྲུང་ལྷན་ཚོགས་དེའི་ཐོག་རྒྱལ་ཁབ་བརྒྱ་དང་བརྒྱད་ཅུ་ཙམ་གྱི་ཕྱི་འབྲེལ་བློན་ཆེན་དང་བདེ་སྲུང་བློན་ཆེན་རྣམས་ནས་མཉམ་ཞུགས་གནང་ཡོད་པ་དང་ལྷན་ཚོགས་ཐོག་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་ཡིས་གཏམ་བཤད་བྱས་པའི་ནང། རྒྱ་ནག་ནི། རྒྱལ་སྤྱིའི་ཞི་བདེ་སྲ་བརྟན་གྱི་ནུས་པ་ཞིག་བྱ་རྒྱུ་ཡིན་ཞེས་ཁས་ལེན་བྱས་བཞག། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨ་མི་རི་ཀའི་ཁྲིམས་སའི་བཀའ་ཤོག་གཞིར་བཟུང་ཁེ་ནེ་ཏྲས། རྒྱ་ནག་གི་བརྡ་འཕྲིན་ཁེ་གཉེར་ཚོང་ལས་ཁང་གི་འཛིན་སྐྱོང་འགན་འཛིན་གྱིས་གསང་ཉུལ་བྱས་པའི་ཉེས་འཛུགས་འོག་འཛིན་བཟུང་བྱས་པའི་རྗེས། རྒྱ་ནག་དང་ཁེ་ནེ་ཏྲའི་འབྲེལ་བ་དེ་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཁེ་ནེ་ཏྲས་ཡོངས་གྲགས་སུ་རྒྱ་ནག་གིས་ཁེ་ནེ་ཏྲའི་འོས་བསྡུའི་སྐབས་དམངས་གཙོའི་ལམ་ལུགས་ལ་ཐེ་ཇུས་བྱས་པའི་ཐོག་འདྲི་ཞིབ་གནང་ཡོད་པ་རེད། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་བཅུ་དགུ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཁེ་ནེ་ཏྲའི་འོས་བསྡུའི་སྐབས་ཐེ་ཇུས་བྱས་པའི་ཉེས་འཛུགས་བྱས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ནང། Ottawa། ནང་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོ་ཕྱིར་འབུད་བྱས་ཡོད་པ་རེད། རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གྱིས་ཡུལ་གྲུ་གཉིས་ཀྱི་ད་ལྟའི་ཛ་དྲག་གི་གནས་སྟངས་དེ་རྒྱ་ནག་ལ་འདོད་པ་རྩ་བ་ནས་མེད་པ་དང། ཡུལ་གྲུ་གཉིས་ཁ་གཏད་དང་འགྲན་ཟླ་བྱ་མཁན་ཞིག་མིན་སྟབས། ཕན་ཚུན་མཉམ་ལས་དང་མཐུན་སྦྱོར་བྱ་ཐུབ་ཀྱི་རེད་ཞེས་ཁེ་ནེ་ཏྲའི་ཕྱི་འབྲེལ་བློན་ཆེན་མི་ལོ་ནི་ཇོ་ལི་མཆོག་ལ་བཤད་ཡོད་ལུགས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་རེས་གཟའ་ཉི་མའི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་བཤད་བཞག།
ཟླ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཉི་མའི་ཉིན་རྒྱ་ནག་མཚོ་ཁའི་སྲུང་སྐྱོབ་པས་ཐའེ་ཝན་མཚོ་འགྲམ་གྱི་ཁྲིམས་སྲུང་གི་ལས་དོན་ཤུགས་ཆེར་གཏོང་རྒྱུ་དང་དུས་བཀག་སྐོར་སྲུང་བྱེད་རྒྱུ་ཡིན་ལུགས་གསལ་ཆ་མདོར་བསྡུས་ཤིག་ནང་བཤད་འདུག་དེ་ཡང་ཉེ་ཆར་དོགས་གཞི་ཅན་གྱི་གྲུ་གཟིངས་ཤིག་ཐའེ་ཝན་མཚོ་ཁའི་སྲུང་སྐྱོབ་པའི་གྲུ་གཟིངས་ནས་བྲོས་ཐབས་བྱེད་སྐབས་མགོ་རྟིང་བསློགས་ཏེ་མི་གཉིས་རྐྱེན་ལམ་དུ་ཕྱིན་པ་དང་གཞན་གཉིས་ཐར་ཡོད་པ་དེ་གཉིས་རྒྱ་མི་ཡིན་པ་རེད་འདུག་རྒྱ་ནག་མཚོ་སྲུང་གིས། དམིགས་བསལ་གྱིས་ཁེ་མིན་དང་ཤ་མིན་མཚོ་ཁུལ་ཉེ་འགྲམ་དུ་ཁྲིམས་སྲུང་སྐོར་གཡེང་དང་རྟོག་ཞིབ་འཆར་ཅན་བྱེད་རྒྱུ་ཡིན་ལུགས་བཤད་འདུག་དེ་ནི་མཚོ་ཁུལ་དུ་ལས་དོན་བྱེད་ཕྱོགས་གོ་རིམ་མུ་མཐུད་རྒྱུན་འཛིན་བྱེད་རྒྱུ་དང་ཉ་པའི་ཚེ་སྲོག་དང་རྒྱུ་ནོར་གྱི་བདེ་འཇགས་སྲུང་སྐྱོབ་བྱེད་ཆེད་ཡིན་ལུགས་བཀོད་འདུག་དེ་བཞིན་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་ཐའེ་ཝན་ལས་དོན་ཁང་གིས་རྒྱ་ནག་དང་ཐའེ་ཝན་ཕྱོགས་གཉིས་ཀའི་ཉ་པ་ཚོས་གནའ་སྔ་མོ་ནས་ཁེ་མིན་དང་ཤ་མིན་མཚོ་ཁུལ་དུ་ཉ་འཛིན་ལས་དོན་བྱེད་ཀྱི་ཡོད་ལ་བཀག་སྡོམ་རིགས་གང་ཡང་མེད་ཚུལ་བརྗོད་ཡོད་པ་དང། ཐའེ་ཝན་གྱིས་རྒྱ་མིའི་ཉ་པའི་བདེ་འཇགས་ལ་སྣང་མེད་བྱེད་པར་བཟོད་བསྲན་ནམ་ཡང་བྱེད་རྒྱུ་མིན་ལུགས་བརྗོད་འདུག་ཉེ་བའི་ལོ་ཤས་རིང་རྒྱ་ནག་མཚོ་ཁུལ་ནས་ཐག་མི་རིང་བའི་ཁེ་མིན་དང་མ་ཚུ་གླིང་ཕྲན་ཉེ་འགྲམ་དུ་རྒྱ་ནག་གི་ཉ་གྲུ་དང་གྲུ་གཟིངས་གཞན་ཁག་གིས་ཆུའི་ཐོག་ནས་ལས་དོན་བྱེད་བཞིན་པར་ཐའེ་ཝན་གྱིས་སྐྱོན་བརྗོད་བྱས་ཡོད་པ་དང། ཐའེ་ཝན་གྱི་རྒྱ་ནག་སྲིད་བྱུས་འཆར་འགོད་ལས་དོན་ཁང་གིས་མིང་བྱང་མེད་པའི་གྲུ་གཟིངས་ཤིག་མཚོ་སྲུང་ནས་བྲོས་ཐབས་བྱས་ནས་སྟབས་མ་ལེགས་པའི་གནས་ཚུལ་བྱུང་བ་སུ་གང་གིས་ཀྱང་མཐོང་འདོད་མེད་པ་རེད་ཅེས་དང་མཚོ་ཁའི་བཀག་སྡོམ་རྣམས་མུ་མཐུད་ལག་བསྟར་བྱ་རྒྱུ་ཡིན་ཞེས་བརྗོད་ཡོད་པ་རེད་འདུག། རྒྱ་ནག་མི་མང་གིས་འདི་ལོ་ལོ་གསར་སྐབས་འགྲུལ་བཞུད་ཀྱི་ཐོག་ལ་འགྲོ་སོང་དེ་ནི་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་མ་བྱུང་བའི་སྔོན་ལས་ཧ་ཅང་མང་བ་བཏང་ཡོད་འདུག། རྒྱ་ནག་གིས་འདི་ལོའི་ལོ་གསར་དེ་བཞིན་རེས་གཟའ་སྤེན་པའི་ཉིན་མཇུག་སྒྲིལ་བྱས་ཡོད་པ་དང། རེས་གཟའ་ཉི་མའི་ཉིན་ནི་གཞུང་གིས་ལོ་གསར་སྐབས་འགྲིམ་འགྲུལ་གྱི་ཐོག་ལ་འགྲོ་སོང་ག་ཚོད་བཏང་ཡོད་མེད་དང། གཞུང་ལ་ཁྲལ་འབབ་ག་ཚོད་བྱུང་ཡོད་མེད་ཀྱི་བསྡོམས་རྩིས་གྲངས་ཐོ་ཞིག་བཏོན་པ་གཞིར་བཟུང་བྱས་ན། འདི་ལོ་ལོ་གསར་སྐབས་ཡུལ་སྐོར་སྤྲོ་འཆམ་པའི་ཐོག་ནས་རྒྱ་ནག་གཞུང་ལ་ཁྲལ་འབབ་བརྒྱ་ཆ་བཞི་བཅུ་ཞེ་བདུན་ཚེག་གསུམ་མང་བ་བྱུང་འདུག། དེ་ནི་རྒྱ་ནག་ནང་དཔལ་འབྱོར་ཉམས་རྒུད་དུ་འགྲོ་བཞིན་པ་དང། དགོས་མཁོ་བེད་སྤྱོད་བྱ་མཁན་ཉུང་དུ་ཕྱིན་པ་དང་དེ་བཞིན་ཡུལ་སྐོར་སྤྲོ་འཆམ་པའི་ཚོང་ལས་ལ་ངེས་གཏན་མེད་པར་འཚོ་གནས་ཐུབ་དང་མ་ཐུབ་ཀྱི་དཀའ་ངལ་ཡོད་པའི་སྐབས་དེར། ལོ་གསར་སྐབས་ཚོང་ཡག་པོ་བྱུང་བ་དེས་གཞུང་གི་འཆར་འགོད་པ་དང་ཡུལ་སྐོར་སྤྲོ་འཆམ་པ་ཚོ་ལ་འཕྲལ་སེལ་རིང་ངལ་སེལ་བྱུང་བ་ཞིག་ཡིན་འདུག། ལོ་གསར་ནི་རྒྱ་ནག་ནང་ལ་འགྲུལ་བཞུད་བྱ་མཁན་མང་ཤོས་ཀྱི་དུས་ཆེན་དེ་ཡིན་པ་དང། དམིགས་བསལ་འདི་ལོ་རྒྱ་ནག་རྒྱལ་ཡོངས་ནང་ལ་ཕར་འགྲོ་ཚུར་འོང་བྱ་མཁན་འཚང་ཁ་ཆེན་པོ་བྱུང་ཡོད་འདུག་སྔ་ལོའི་རྩིས་ནས་བྱས་ན། འདི་ལོ་འགྲུལ་བཞུད་བྱ་མཁན་གྱི་འགྲོ་སོང་གི་ཐོག་ནས་ཡོང་འབབ་བརྒྱ་ཆ་བཞི་བཅུ་ཞེ་བདུན་ལྷག་གམ། རྒྱ་སྒོར་ཐེར་འབུམ་དྲུག་བརྒྱ་སོ་གཉིས་ཚེག་བདུན་མང་བ་བྱུང་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཀོ་བིད་བཅུ་དགུ་ཏོག་དབྱིབས་ནད་ཡམས་མ་བྱུང་བའི་སྔོན་དང་བསྡུར་བ་ཡིན་ན། འདི་ལོ་རྒྱ་ནག་རྒྱལ་ཡོངས་ནང་ཡུལ་སྐོར་སྤྲོ་འཆམ་པའི་ཐོག་ནས་འགྲོ་སོང་དེ་བརྒྱ་ཆ་བདུན་ཚེག་བདུན་འཕར་ཡོད་པ་དང། རྒྱལ་ནང་ནང་འགྲུལ་བཞུད་དེ་བརྒྱ་ཆ་བཅུ་དགུ་འཕར་ཡོད་ལུགས་རྒྱ་ནག་གི་བློན་ཆེན་ལས་ཁང་གི་བསྡོམས་རྩིས་གྲངས་ཐོ་བཏོན་པའི་ནང་བཀོད་འདུག། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཉེ་ཆར་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་དམ་པ་པདྨ་ཚེ་བརྟན་ལགས་ཀྱིས་བཀོད་སྒྲིག་གནང་བའི། གསའ་འམ། གངས་གཟིག་གློག་བརྙན་ཞུ་བ་དེར་ཧྥ་རན་སིའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་ཐོག་ལ་གཟེངས་རྟགས་ཐོབ་ཡོད་པའི་གནས་ཚུལ་དང་འབྲེལ་བའི་སྐོར། རྒྱ་གར་ནང་ལ་བཞུགས་པའི་བོད་ཀྱི་གློག་བརྙན་བཟོ་སྐྲུན་གནང་མཁན་བགྲེས་པ་བསྟན་འཛིན་བསོད་ནམས་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནད་དྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཨ་ནི། ང་ཚོས་དེ་རླུང་འཕྲིན་ལས་ཁང་ལ་གནས་ཚུལ་ཤེས་རྟོགས་བྱུང་བ་བྱས་ན་ཨ་ནི། ཉེ་ཆར་བོད་ཀྱི་གློག་བརྙན་འཁྲབ་ཁྲིད་གནང་མཁན་འདས་པོ་པད་མ་ཚེ་བརྟན་ལགས་ཀྱིས་བཀོད་སྒྲིག་གནང་པའི་ད་ཅི་གློག་བརྙན། གངས་གཟིག་བོད་ཀྱི་ད་གློག་བརྙན་འདིའི་ཐོག་ལ་ད་ཅི་ཀྱི France ནང་ལ་ཨེ་ཤི་ཡ་གི་རྒྱལ་སྤྱིའི་གློག་བརྙན་གྱི་དུས་སྟོན་ཞིག་གནང་ཤག་དེའི་སྐབས་དེ་ཨ་ནི་ཁོ་རང་གི་གློག་བརྙན་དེ་ལ་ཨ་ནི Golden Cyclos ཞུ་ཡ་གི་གཟེངས་རྟགས་ཤིག་ཐོབ་ཤག་ཨ་ནི།

ལགས་རེད། ད་འདི་ཟླ་ཉིན་ང་ཚོ་འདི་ང་ཚོའི་རྡ་སའི་གློག་བརྙན་དུས་སྟོན་དེའི་ཐོག་ང་ཚོས་གློག་བརྙན་འདི་ཅིག་བལྟ་ཡ་རག་སོང་པདྨ་ཚེ་བརྟན་ལགས་ཀྱི་ད་གློག་བརྙན་གངས་གཟིག་ཟེར་དེ། ཨ་ནི། འདི་ང་ལྟ་དུས་རྦད་ཚ་ཕྱོགས་གཅིག་ནས་དཔེ་དགའ་པོ་བྱུང་གང་ཞུས་ན་གློག་བརྙན་ཧ་ལས་པ་ཅིག་ཡག་པོ་དང་ཨ་ནི་པདྨ་ཚེ་བརྟན་ལགས་ཀྱིས་ནམ་རྒྱུན་བཟོས་པའི་གློག་བརྙན་དང་ཡང་རྦད་མི་འདྲ་ཅིག་བཟོས་གནང་ཤག་རོ། ཨ་ནི་ཕྱོགས་གཉིས་པ་ནས་ཡང་ག་ཟེར་བློ་ཕམ་ཞེ་པོ་ཅིག་བྱུང་ག་ཞུས་པ་ན་ད་འདི་འདྲས་ཅིག་ག་དགུང་ལོ་ཆུང་དུས་ག་ཁོ་རང་འདས་གྲོངས་གནང་བ་འདི་ད་དངོས་གནས་ཅིག་ག་གནས་ཚུལ་སྡུག་པོ་ཡིན་པ་དེ་གཞི་ནས་ཡང་ངར་ཅིག་ག་ཧ་གོ་སོང་གློག་བརྙན་འདི་འདྲས་ཡག་པོ་ཅིག་ག་བཟོས་གནང་དུས་དེང་སང་གློག་བརྙན་གངས་གཟིག་ཟེར་ཡ་དེ་གློག་བརྙན་ག་ཞུ་རེད་དཔེར་ན་ཚེ་བརྟན་ལགས་ཀྱི་གློག་བརྙན་སྔན་མ་བཟོས་ན་འབད་དགོས་ཀི་མི་འདུག་གློག་བརྙན་རྦད་མི་འདྲ་ཅིག་བྱས། ཨཱ་ནི་འདི་ནང་ལ་ཅིག་ད་ཡིན་ཡ་གངས་གཟིག་ཅིག་གི་སྐོར་རེད་འདུག་ཨཱ་ནི་ཡིན་ནའི་འདི་ནང་ལ Computer Generated Special Effects ཨིན་ཇིའི་ནང་ཟེར་གྱི་རེད་བ་ཅིག་གངས་གཟིག་འདི་བཟོས་ཡ་དེ་ཚོ་གང་གི་ལོ་དེ་ཚོ་གང་གི་ལོ་ཅིག་གི་དཔེ་ཡག་པོ་བཟོས་གནང་ཤག་ཨཱ་ནི་སྒྲུང་ཡང་དཔེ་སྙན་པོ་བཟོས་གནང་ཤག་དེ་འཛད་ད་ད་འདི་འདི་གཟེངས་རྟགས་རག་གནང་པ་དེ་ངས་བལྟས་པས་ན་དངོས་གནས་ཨཱ་འོས་པ་ཅིག་རེད་ད་ག་རག་དགོས་ཡ་རང་རེད་བསམ་གི་འདུག།

རེད་ད། པདྨ་ཚེ་བརྟན་ལགས་ཁོ་རང་དངོས་གནས་ང་ཚོའི་བོད་པའི་གློག་བརྙན་གྱི་ཅིག་ག་ལོ་རྒྱུས་ནང་བསྐྱལ་དགོས་ན་ཁོ་རང་ག་ཞུ་རེད་ད། གདོང་ལེན་གནང་མཁན་ད་གལ་ཆེ་ཤོས་དེ་ངས་ཁོ་རང་རེད་བསམ་གི་འདུག་གོལ་ཤུགས་ཡིན་ན་བོད་ནང་ལོགས་ལ་དེའི་སྔོན་ལ་བོད་པའི་གློག་བརྙན་དམིགས་བསལ་ག་ཞུ་དགོས་ད། དེ་རིག་གཞུང་ཁོ་རང་ཡོད་མ་རེད་ཡིན་ནའི་ཁོ་རང་གིས་ཅིག་དེ་འགོ་ཚུགས་གནང་བ་རེད་བ་བོད་པའི་གློག་བརྙན་ཟེར་ཡ་ཅིག་ཁོ་རང་གི་ལམ་སྟོན་པ་དེ་ཁོ་རང་གིས་གནང་བ་རེད་ཨ་འདི་མ་ཟད་ཁོ་རང་གི་གློག་བརྙན་དེ་ཚོའི

ལགས་སེ་ཨ་ནི་ཅིག་ཁོ་རང་གིས་ད་ཅིག་གློག་བརྙན་འདི་སྐད་ཀྱི་ད་ཅིག་ཁྱད་ཆོས་འདྲ་བོ་དེ་གཙོ་བོ་དེ་ག་རེ་ཡིན་ན་ཨ་ནི་འདིའི་ཐོག་ལ་ཅིག་ད་བོད་མི་གློག་བརྙན་བཟོ་མཁན་ཚོས་གི་ད་ཅིག་དཔེ་བླང་དགོས་པ་ད་དེ་འདྲ་ཅིག་ག་རེ་ག་རེ་ཟེར་ཡོད། ད་ཕྱོགས་གཅིག་ནས་འདི་རེད་པདྨ་ཚེ་བརྟན་ལགས་ཁོ་རང་གློག་བརྙན་སྦྱངས་གནང་ས་འདི Beijing Film Academy། ད་པེ་ཅིང་གི་གློག་བརྙན་གྱི་མཐོ་རིམ་བསླབ་གྲྭ་ད་སྐད་གྲགས་ཆེ་ཤོས་འདི་ནང་ཁོ་རང་སློབ་སྦྱོང་གནང་བ་རེད་བ། ད Beijing Film Academy འདི་ནང་ལ་ད་རྒྱ་ནག་གི་གློག་བརྙན་བཟོ་མཁན་ད་ག་ཟེར་རེད་སྐད་གྲགས་ཆེ་ཤོས་དེ་ཚོ་གང་ག་ལོ་ཕལ་ཆེར་བསླབ་གྲྭ་འདི་ནས་ཐོན་པ་འདི་འདྲ་རྐྱང་རྐྱང་རེད་དེ་ཟེར་དུས་ད་བསླབ་གྲྭ་འདིའི་སློབ་སྦྱོང་དེ་ཚད་མཐོ་པོ་ཞེ་དྲག་རེད་གནས་ཚད་འདི་དཔེ་མཐོ་པོ་བྱས་དེ་འདྲ་པདྨ་ཚེ་བརྟན་ལགས་ཁོ་རང་བསླབ་གྲྭ་རང་ནས་ཁོ་རང་གློག་བརྙན་བཟོ་སྟངས་ཀྱི་ཅིག་འགྲོ་སྟངས་དེ་ཚོ་གང་ག་ལོ་དཔེ་ཡག་པོ་བྱས་ཁོ་རང་སློབ་སྦྱོང་གནང་ཡོད་རེད། དེ་ཙང་འདིའི་སྒང་ལ་ཁོ་རང་སོ་སོས་གློག་བརྙན་བཟོ་གནང་དུས་ཁོ་རང་གིས་ད་ག་རེ་ཞུ་རེད་གློག་བརྙན་བཟོ་ཡག་གི་སློབ་སྦྱོང་དང་འགྲོ་སྟངས་དང་སྤྱིར་བཏང་གི་ཅིག་ག་ཟེར་རེད་གློག་བརྙན་གྱི་ཡ་ཡོད་རྒྱལ་རབས་དང་སྔོན་མ་གློག་བརྙན་ཡག་པོ་ག་རེ་ཡོད་མེད་དེ་ཚོ་གང་ག་ལོ་ཁོ་རང་དཔེ་སྦྱངས་གནང་ཡོད་རེད་ད་འདིའི་སྒང་ལ་ཁོ་རང་སོ་སོས་གློག་བརྙན་བཟོ་གནང་དུས་གློག་བརྙན་དངོས་གནས་ཅིག་ག་སྤུས་དག་པོ། ཨ་ནི་མི་འདྲ། ཨ་ནི་འདི་ག་བོད་པ་རང་གི་བྲོ་བ་ཡོད་པའི་གློག་བརྙན་དེ་འདྲ་ཅིག་ཁོ་རང་གིས་བཟོ་གནང་ཐུབ་ཡག་གི་ག་ཟེར་རེད་སྦྱོང་བརྡར་དེ་འདུག་སེ་རག་གནང་བ་རེད་བསམ་གི་འདུག་དེ་ཙང་ང་ཚོའི་བོད་པའི་ཕྱི་ལོག་ན་ཁྱེད་རང་ཚོས་ག་འདྲས་གནང་གནང་ཞིག་ཡིན་ན་ངས་བལྟས་པ་ཡིན་ན་གློག་བརྙན་བཟོ་ཡག་འདི་སློབ་སྦྱོང་ཏོག་ཙམ་བྱས་འདི་གལ་ཆེན་པོ་ཞེ་དྲག་མཐོང་གི་འདུག་ག་རེ་ཞུས་པ་ཡིན་ན་ད་དེང་སང་སྤྱིར་བཏང་གི་ཅིག་གློག་བརྙན་བཟོ་ཡག་འདི་ལས་སླ་བ་ཞེ་དྲག་ཕྱིན་ཡོད་རེད་བ་ཅིག་སོ་སོའི་ཅིག་ཁ་པར་ཐོག་ནས་པར་བརྒྱབ་བྱས་གློག་བརྙན་བཟོ་ཡག་ཡོད་རེད་ཡིན་ནའི་གློག་བརྙན་གྱི་ཅིག་ལམ་ཁ་འགྲོ་སྟངས་ཅིག་རེད་བ་གློག་བརྙན་གྱི་ད་སྐད་ཡིག་འདྲ་བོ་ཅིག་སྐད་ཡིག་གསར་པ་བསླབ་པ་ནང་བཞིན་རེད་འདི་ཅིག་ག་ཡག་པོ་བྱས་མ་སྦྱངས་པ་ཡིན་ན་ཨ་ནི་པདྨ་ཚེ་བརྟན་ལགས་ནང་བཞིན་གློག་བརྙན་དངོས་གནས་ཅིག་ག་སྤུས་དག་པོ་དང་རྒྱལ་སྤྱི་ནང་སྐད་གྲགས་ཡོད་པའི་གློག་བརྙན་འདི་འདྲ་བཟོ་ཁག་པོ་རེད་བསམ་གི་འདུག། ལགས་སེ་ཨ་ནི་ད་ལྟའི་ཆ་ལ་ཅིག་ད་བོད་ནང་ལ་གློག་བརྙན་བཟོ་མཁན་ད་བོད་རིགས་འདི་འདྲ་ཡོད་པ་ཅིག་མཁྱེན་གི་ཡོད་ན་དེ་ག་ནང་བཞིན་ཡང་ད་ཅིག་བསྟན་རྩིས། ལགས་རེད་ཨ་ནི་དེ་ག་ནང་བཞིན་ཡང་བོད་ཁག་གིས་ད་ཅིག་བཙན་བྱོལ་ནང་ཡོད་པའི་བོད་མི་ཚོའི་གློག་བརྙན་བཟོ་རྒྱུ་དེ་འདྲའི་ཐོག་ནས་ཅིག་ཁྱེད་རང་གིས་ད་ཅིག་གིས་མ་འོངས་པ་བོད་པའི་གི་གློག་བརྙན་བཟོ་མཁན་རྣམས་གནས་སྟངས་དེ་ཡག་པོ་ཅིག་བཟོ་གི་ཡོད་ན་ཡང་དེ་ག་ཅིག་ད་ཅིག་ཡང་དཀའ་ངལ་ཆགས་པ་ཅིག་བཟོ་གི་ཡོད་ན་དེའི་སྐོར་དགོངས་ཚུལ་ག་ཡིན་ནམ། ལགས་རེད་འདི་ང་ཁ་སང་དེ་རིང་རེ་བ་ཆེན་པོ་ཞེ་དྲག་ཡོད་ག་རེ་ཞུས་པ་ཡིན་ན་བོད་ནང་ལོག་ལ་པདྨ་ཚེ་བརྟན་ལགས་ཁོ་རང་གིས་ད་ལམ་ཁ་བསྟན་གནང་བྱས་ཨ་ནི་དེ་ག་ནང་བཞིན་ཁོ་རང་གིས་ཅིག་ཁོ་རང་གི་འོག་ལ་ཕྱག་ལས་གནང་མཁན་གློག་བརྙན་བཟོ་མཁན་དེ་འདྲ་ཁ་ཤས་ཤིག་ད་ཁོང་ཚོ་སོ་སོས་གློག་བརྙན་བཟོ་གནང་བྱས་ཁ་ཤས་རྒྱལ་སྤྱིའི་ནང་ལ་ཡང་ཅིག་སྐད་གྲགས་ཆེན་པོ་དེ་འདྲས་བྱུང་ཡོད་རེད་དེ་ཙང་བོད་ནང་ལོག་ལ་གློག་བརྙན་བཟོ་མཁན་ད་དེ་འདྲ་ཁ་ཤས་ཅིག་གསར་པའི་ལམ་ཤར་བ་ཡོང་གི་འདུག་དེ་ཙང་འདི་ལ་ངས་བལྟས་པ་ཡིན་ན་སྣང་དག་མི་འདུག་བསམ་གྱི་འདུག་ཨ་ནི་ང་ཚོའི་བཙན་བྱོལ་ནང་བལྟས་པ་ཡིན་ན་ད་འདས་པའི་ལོ་ཁ་ཤས་ན་ལ་བོད་པའི་གློག་བརྙན་བཟོ་མཁན་མང་རུ་ད་ཕྱིན་ཤག་མང་རུ་ཕྱིན་རྗེས་ཨ་ནི་སྤྱི་བཏང་གི་ཅིག་གནས་ཚད་དེ་ཅིག་སྔར་དང་མི་འདྲ་མཐོ་རུ་ཞིག་ད་ཕྱིན་རྗེས་འདི་ལ་ཡང་ངས་བལྟས་པ་ཡིན་ན་ཅིག་སེམས་ཤུགས་རེ་ཅིག་འདུག་ཅིག་མ་འོངས་པར་བཙན་བྱོལ་ནང་གློག་བརྙན་བཟོ་མཁན་དེ་ཚོས་ཅིག་དངོས་གནས་ཡང་རྒྱལ་སྤྱིའི་ནང་ཅིག་ལངས་ཐུབ་མཁན་དེ་འདྲ་ཡོང་གི་རེད་བསམ་པའི་རེ་བ་དེ་འདི་ཡོད་ཨ་ནི་ད་ག་རང་ངའི་ཡང་ག་ཚད་ཡིད་ཆེས་དེ་འདི་ཡོད།

ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང། རྒྱལ་ས་ལྡི་ལིར་ཟ་ཁང་དང་མགྲོན་ཁང་གི་སྤྱི་གཉེར་བའམ Manager ཕྱག་ལས་གནང་མཁན་བོད་མི་ན་གཞོན་ཀརྨ་ཡོན་ཏན་ལགས་དང་ལྷན་དུ་ལྡི་ལི་ཁུལ་དུ་མགྲོན་ཁང་དང་ཟ་ཁང་གི་ཞབས་ཕྱི་དང་འབྲེལ་བའི་ལས་ཀའི་གོ་སྐབས་སོགས་ཀྱི་སྐོར་ལ་གསར་འགོད་པ་ནོར་བདེ་སྒྲོལ་མ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་ཟ་ཁང་དང་མགྲོན་ཁང་གི་སྤྱི་གཉེར་བའམ། Manager། ཡི་ཕྱག་ལས་གནང་མཁན་ན་གཞོན་ཀརྨ་ཡོན་ཏན་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན་ཀརྨ་ཡོན་ཏན་ལགས་ནི་ཁོང་ལོ་བརྒྱད་སྐབས་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་སྟེ་མ་སུ་རིའི་བོད་ཁྱིམ་ནས་སློབ་གཉེར་ཕྱིན་པའི་རྗེས

ད་གོ་རེ་ནི་ན་རེ་རྒྱ་གར་ཅིག་ན་རེ་ཀོང་ཀྲན་ནི་འདྲ་རེ་དེ་དཔེ་མང་པོ་ཞིབ་ཅིག་ད་འདྲ་ཡ་ད་ཕྱི་སོ་ལོ་གཉིས་གསུམ་ནང་ལོ་ལ་སྤྱི་ཐང་གི་ཁ་ལག་ཡིན་ན་རེ་སར་བིས་ཡིན་ན་རེ་ཟ་ཧང་ཡིན་ན་རེ་དེ་ཡར་གི་ཞིབ་འགྲོ་ཡོད་རོ་རྒྱོ། སྙེ་མ་དུས་ཚོད་ཅིག་ལ་ད་ཨམ་ཏི་མ་ཅུ་ནི་ཏི་ལ་ནི་ཞིབ་ཞུ་ཡོད་མ་རེ་སྤྱི་ཐང་གི་མང་ཆེ་ས་འགྲོ་ས་ཧོ་སི་ཁ་སི་ཡིན་ན་རེ་ད་སི་པི་བྷ་ན་པི་ལེ་སོ་རེ་ད་ད་ལྟ་དུས་ཚོད་ཀྱི་ང་ཚོ་གི་ལྡེ་ལི་ནང་ལོག་གི་ད་ཚོང་ཟ་ཧང་འདྲོན་ཁང་གི་ཚོང་ད་བར་ཆད་ཡག་ཤོས་གཅིག་ཕལ་ཆེར་མ་ཇུ་ནུ་ཀ་ཊི་ལ་ད་ལྟ peak season དེ་ད་ཡོལ་བའི་དུས་ཚོད་དུ་ད་ལྟ་ང་ཚོ་ཀྱི་ཚོང་ཡག་ཤོས་ཡོད་དེ་མ་ཇུ་ནུ་ཀ་ཊི་ལ་བྱས་ཨ་ནི་སྤྱི་བཏང་གཉིས་པ་དེ་ཁོར་ཡུག་ལོགས་ཀ་འདྲ་པོ་བྱས་རྒྱ་གར་ཁོ་རང་ཚོ་བརྩིས་ན་ང་ཚོ་མི་ཡི་ལོགས་ཀ་འདྲ་པོ་བྱས་ཨ་ནི་མི་དེ་ཚོ་དཔེ་དགའ་བོ་བྱེད་ཁ་ལག་ཡིན་ན་རེད་ད་ཤེས་ལ་ཡིན་ན་ཧང་འཛོམས་པོ་བྱེད་ཨ་ནི་ད་ད་ལྟ་ཕྱིས་སུ་ལ་ཕིང་དེ་ཚོ་དཔེ་སྐད་གྲགས་ཆེན་པོ་ཆགས་ཤག་རྒྱ་གར་ལ་དེ་ད་ཕལ་ཆེར་ལྡི་ལི་ལ་ལ་ཕིང་ལ་ངོ་མ་ཤེས་དེ་འདྲ་གང་ཡོད་ཀྱི་མ་རེད་ཡོ་འོ་འདི་ཚང་མ་བོད་པ་གི་ང་ཚོ་ཀྱི་ནང་ལོགས་ལ་ད་མི་དེ་ཚོ་ད་ལས་རྒྱ་ཚོང་འདུ་བྱེད་དུས།

སྤྱི་བཏང་གི་ཟ་ཁང་དེ་དག་གི་ཟ་ཁང་ལ་མགྲོན་ཁང་དག་ག་པར་ཡིན་ནའང་ཏོག་ཙམ་མགོ་རྙོག་པོ་ཡོད་རེད་ཅིག་མི་མང་པོ་ཞེ་པོ་ཅིག་བྱས་ར་ཨ་ནི་ཚང་མ་སོ་སོ་སོ་སོ་ཚང་མ་དོ་དམ་བྱེད་དགོས་དུས་ཏོག་ཙམ་ཁག་པོ་ཡོད་རེད་སྤྱི་བཏང་གི་ཨ་ནི་གཉིས་པ་དེ་དག་སོ་སོ་སོ་ག་རེ་ག་རེ་ཡོད་ན་ང་ཚོ་ཟ་ཁང་འདྲ་པོ་བྱས་ན་སྤྱི་བཏང་གི་སྡེ་ཚན་ལོགས་ཀ་ལོགས་ཀ་འདྲ་པོ་ཅིག་བྱས་ཟ་ཁང་ཨ་ནི་སོ་སོ་གི་སྡེ་ཚན་སྡེ་ཚན་ཡོད་པས་སོ་སོ་སྡེ་ཚན་གང་ལ་ཡང་ཁོ་ཕེར་ཅིག་ཅིག་འགོ་ད་འཛིན་བྱེད་མཁན་འགོ་འཛིན་བྱེད་མཁན་ཅིག་ཅིག་ཡོད་ཡོད་པ་རེད་བ། དེ་འདྲས་བྱས་ཙང་ད་གཙོ་བོ་གི་འཛིན་སྐྱོང་བྱེད་དུས་སུ་ད། གོང་ནས་ཁྱེད་རང་ཞུས་པ་དང་སྤྱི་བཏང་གི་ང་རང་རང་གིས་འཛིན་སྐྱོང་བྱེད་པར་ཅིག་གོ། ཅ་ལག་གི་བལྟ་ཆོག་ཡིན་ན་བལ་སྤྱི་བཏང་གི staff གི་བསྡམ་ཆོག་ཡིན་ན་བལ། སོ་སོ་དབང་རྩ་གོ་དེ་འདྲའི་རོ་བྱེད་ནས་ནི་ང་རང་རང་གིས་བྱེད་དུ་ཡོད་རེད་ཟེར་ན། མང་པོ་ཡོད་རེད་གསུང་གི་འདུག་སྡེ་ཚན་ག་རེ་ག་རེ་ཡོད་རེད། སྤྱི་བཏང་གི་སྡེ་ཚན་ང་ཚོའི་འདྲ་པོ་བྱས་ན་སྡེ་ཚན་ད་ལྟ་དེ་ཚོའི་བཅས་ཐབ་ཚང་གི་སྡེ་ཚན་གཉིས་འདྲ་པོ་ཅིག་བྱས་རྒྱ་མི་དང་ནི་ཡོད།

ད་དེ་བཞིན་དུ་ཁོ་ཚོས་སུ་ཞིག་ཞུ་ཉམས་མྱོང་མེད་དུས། ཨ་ནི་ག་བ་ནས་འགོ་བཙུགས་དགོས་མིན་ག་འདྲས་བྱེད་དགོས་མིན། ད་དེ་ལ་བས་ཡང་རིག་པ་མང་པོ་དགོས་རེད Solution མང་པོ་འཚོལ་དགོས་རེད་ཐབས་ལམ་མང་པོ་འཚོལ་དགོས་རེད་དེ་དུས་ཀྱི་སྐབས་ལ་ཁག་པོ་ཡོད་རེད་ད་དེང་སང་དུས་ཚོད་ཡིན་ན། དེ་སྤྱི་བཏང་གི་ལས་ཀ་དེ་སོ་སོ་གིས་ཤེས་བསྡད་དུས་སོ་སོ་གིས་ལས་ཀ་དེ་བསྐོས་ཤེས་བསྡད་དུས་སོ་སོ་ཡོད་ན་ལས་ཀ་ཉུང་ཉུང་བྱས་ཨ་ནི

བོད་པ་སྤྱི་བཏང་གི་བོད་པ་ད་ལྟ་བཞི་ལྔ་ཙམ་གཅིག་ཡོད། སྤྱི་བཏང་གི་ད་རྒྱ་གར་ནང་ལ་ཡིན་ན་བོད་པ་ཟ་ཁང་ནང་ལས་ཀ་བྱེད་མཁན་དཔེ་དཀོན་པོ་རེད་ཡ། སྤྱི་བཏང་གི་ད་ཕྱི་རྒྱལ་འགྲོ་ཡིན་ད་ཁོ་ཆེད་དུ་དུ་མ་ཞིག་རྒྱ་གར་ཡིན་ན་ཟ་ཁང་ནང་ལས་ཀ་བྱེད་མཁན་ད་ཉུང་ཤས་མ་ཤི་ཞེ་པོ་ཞིག་མང་པོ་ཡོད་མ་རེད་མང་ཆེ་ས་ད་ཧི་མ་ལ་ཡ་རིགས་རྒྱུད་ད་དུ་བ་ནི་རེད་ཡོ།
དེ་བྱེད་དུས་ཙམ་པ་རྒྱ་གར་ནང་ལོགས་ལ། ཟ་ཁང་དང་མགྲོན་ཁང་ལ་ཕྱག་ལས་གནང་མཁན་བོད་མི་ཉུང་ཤས་མེད་པ་འདི་ག་རེ་ཡིན་པ་དགོངས་ཀྱི་ཡོད་ནམ་སྤྱི་བཏང་བྱས་ན། ད་ལྟ་བོད་པའི་གཞོན་སྐྱེས་མང་པོ་ཞིག་ལ་ཕྱག་ལས་མི་འདུག་སྤྱི་ཚོགས་ནང་ལོགས་ལ་ཕྱག་ལས་ཀྱི་གོ་སྐབས་མི་འདུག་དེ་འདྲའི་གོ་སྐབས་དགོས་འདུག་གསུང་གི་འདུག་དེ་ཟ་ཁང་འདི་འདྲ་ལ་སྤྱི་བཏང།

ཕྱག་ལས་གནང་ཕྱོགས་ཐོག་ལ་དེ་འདྲའི་ག་འདྲེ་འདུག་ཨཱ་དྲི་བ་གཉིས་པ་དེ་ཁྱེད་རང་བོད་པ་ཞིག་ཡིན་པའི་ཆ་ནས་མགྲོན་ཁང་དང་ཟ་ཁང་ནང་ལ་ཕྱག་ལས་གནང་ཡ་འདི་ག་རེ་བྱས་ནས་འདེམས་ཡིན་པ་ཁྱེད་རང་གིས་གོང་དུ་གསུངས་སོང་ཨཱ་ད་ལྟ་བོད་པ་མང་པོ་ཞིག་དེ་འདྲའི་ལས་ཀ་རྒྱུགས་ཡ་ལ་འདོད་པ་མི་འདུག་འཚེར་སྣང་དེ་འདྲའི་བྱེད་ཀྱི་འདུག་གསུངས་སོང་ཨཱ་ཁྱེད་རང་དམིགས་བསལ་ད་སློབ་སྦྱོང་བྱས་དེ་ནས Dignity ལ་འོ་ར Dignity of Labour ལོས་ཏོ་ཨཱ་དེ་འདྲའི་ཅིག

སྤྱི་བཏང་ངས་དང་ཤོས་ཀྱིས་ང་རང་གི་སྤྱི་བཏང་གི་བསམ་བློ་དང་དང་ཤོས་དེ་ངེད་ཀྱི target དེ་ངའི salary མིན་ཡོ། སྤྱི་བཏང་ནི་ང་རང་ད Radisson Blu ད་ཉི་མ་ངེད་ཀྱི Five Star དུ་ལས་ཀ་བྱེད་དུས་ངེད་ཀྱི target དེ་དང་ཤོས་ག་རེ་ཡིན་ན Knowledge Gain བྱས་ཡ་བྱས་སོ་སོར Experience ལེན་ལེན་ཡ་བྱས། ཨ་གཉིས་པ་དེ་གལ་སྲིད་མི་གཅིག་དྲི་བ་བཀོད་སོང་ན་མི་དེ་དྲི་བ་ག་འདྲས་ལན་རྒྱག་དགོས་མིན་དེ་འདྲའི་འདྲ་པོ་ཞིག་ངེད་ཀྱི target བྱས་ནས་ངེད་ཀྱི Five Star ལ་དེ་འདུག་སེ་བྱས་ནས་དེ་རྒྱུན་རིང་པོ་ལས་ཀ་འདུག་སེ་བྱས་ཕྱིན་ཡོད། གཉིས་པ་དེ་ག་རེད་ལབ་ན་བོད་པ་མང་ཆེ་ས་གི་ད་མགྲོན་ཁང་དོག་ལ challenge ཚ་ཤོས་དེ་ད་ག་རེད་ལབ་ན་ཟ་ཁང་ལས་ཀ་བྱེད་དུས་ཆུ་ཚོད་མང་པོ་ཞེ་པོ་ཅིག་ཡར་ལངས་བསྡད་དགོས་རེད། དེའི་བར་ཆད་ད་ཉི་མ་ང College འགྲོ་དུས་ཡིན་ན་རེད Training འགྲོ་དུས་ཡིན་ན་རེད་བོད་པ་མང་པོ་ཞེ་པོ་ཅིག་བྲོས་འགྲོ Training complete མ་ཆགས་ནས་ག་རེ་ལབ་ན་ཆུ་ཚོད་བཅོ་བརྒྱད་ཆུ་ཚོད་བཅུ་བདུན་དེ་འདྲའི་ལས་ཀ་བྱེད་དགོས Training ཁུ།

ལོ་དེ་འདྲའི་ཡོད་རེད་ཨ་ནི་གཉིས་པ་དེ་ད་བོད་མང་ཆེ་ས་ཡིས་ད་ང་ཚོ་གི་ཁོ་རྒྱ་གར་ནང་ལ་དེ་འདྲ་བཅུ་གཉིས་ཐོན་ཚར་རྗེས་ལ་མང་ཆེ་ས་ཡིས་ཕྱི་རྒྱལ་ཕྱི་རྒྱལ་དུ་སྒུག་ནས་ལས་ཀ་མ་རག་དེ་འདྲ་ད་ཁེ་ཡིན་གྱི་མ་རེད་ཡོ་ཚང་མ་ལ་གོ་སྐབས་མ་རག་དེ་འདྲ་ད་ཁེ་ཡིན་གྱི་མ་རེད་ད་སོ་སོ་གི effort དེ་སོ་སོ་གི་དེ་འཇོན་ཐང་ཡིན་ན་སོ་སོ་ལས་ཀ་མ་གོ་བ་ཡིན་ན obviously ད་ལྟ་དུས་ཚོད་ཡིན་ན་ད་སྤྱི་བཏང་གི་མ་ཇུ་ནུ་ཊི་ལ་ཆུང་ཆུང་དུ་ས་ཆ་དེ་ཆགས་ཤག་ན་ད་མི་མང་ཏང་ལས་ཀ་བྱེད་མཁན་མ་རག་གི་དཀའ་ངལ་མ་ཤི།

ལའང་གཙང་སྦྲ་དང་ཡག་ཤོས་དང་དེ་གའི་ཁྱད་ཆོས་ཤོད་སྟངས་ལ་བཟང་ག་བ་ཡིན་ན་གལ་སྲིད་གཙང་གཙང་མ་ཅིག་མེད་ན་ཨ་ནི customer གི་དང་ཤོས་སྐོར་ར་ཡིན First Impression སྐོར་མཐོང་ལ་འགྲོ་ཡོད་ཤོད་ར་དེ་བོ་དེ་ཕྱིར་ངས་གི་གཙང་སྦྲ་དེ་པས་སྤྱིར་བཏང་གི་ད་སོ་སོ་ཡིན་ན་ར་ཐབ་ཚང་ཡིན་ན་ར་གོ་བ་ཡིན་ན་ར་ཡེ་རེ་གོ་བ་ཡིན་ན་དེ་ཚང་མ་ཤ་དེ་བར་བར་སོ་སོ་དེ་ཤོད་དང་ཡ་ད་དེ་སོ་དེ་གང་ལ་ཤུགས་ཤུགས་ཆེན་པོ་ཤོད་རྒྱུ་ཡོད་སྤྱིར་བཏང་གི་ཟ་ཁང་དེ་ཡག་པོ་ཅིག་ཡོད་མེད་སྤྱིར་བཏང་གི་ད་ཆ་ཚང་དང་ས་རེ་དོ་བ་རེ་རེ་དོ་བ་ཅིག་ནི་ང་ཚོ་ཕལ་ཆེར་རྒྱ་ཆེ་འདུག་རེད་བསམ་གྱི་འདུག་ཡ།

སྤྱིར་བཏང་གི་ད་ཟ་ཁང་གི་མི་ཚེ་དེ་ད་སྤྱིར་བཏང་ནི་མི་ཕལ་ཆེར་ད་ཟ་ཁང་མི་མང་ཆེ་ད་ཧ་གོ་གི་རེད་ཟ་ཁང་དེ challenge ཚ་ཤོས་ཅིག་རེད་ད་གཟའ་སྤེན་པ་ཉི་མ་ལ་ཡོད་མ་རེད་སྤྱིར་བཏང་གི་ད་བདུན་ཕྲག་གཅིག་ལ་ཐེངས་མ་གཅིག་གུང་སེང་དེ་མ་གཞི་སྤྱིར་བཏང་གི་ཁོ་རྟག་པ་ཁོང་འགྲོ་གོ་ཉེ་རོགས་ད་ཅིག་ཆུ་ཁྲུས་མེ་སྦྱོར་རོགས་ད་དེ་འདྲ་ཅིག་ཡོད་རེད་ཡོད། ནི་ང་འགྲོ་ཡོད་ན་ད་ནམ་རྒྱུན་ངེད་ཀྱི་ཟ་ཁང་གཉིས་གསུམ་དེ་འདྲ་དང་སྤྱིར་བཏང་གི། ནང་མི་མཉམ་པོ་སྡོད་དུས་ཚོད་ཉུང་ཉུང་རག་རེད་ཁ་ཆེ་ན་ན་ང་ཞོགས་པ་ཆུ་ཚོད་བཅུ་གཉིས་ཟིན་སོང་ན་ངེད་ཀྱི་ཕལ་ཆེར་ལས་ཀ་དེ་ཟ་ཁང་གཅིག་མིན་ན་གཅིག་མིན་ངའི་འགོ་བཙུགས་འདུག་རོ་ཡོ། ཁ་ཆེ་ན་གཅིག་ལ briefing ཤོ་གཅིག་ལ training བྱེད་ར་དེ་འདྲ་བྱས་ནས་ཡག་མ་མ་ཅེ། ད་སོ་སོ་དཀའ་ལས་རྒྱག་ཐུབ་ན་ནས་ཡག་པོ་རེད་ད་ཡོང་སྒོ་ཡག་པོ་ད་ད་སྤྱིར་བཏང་འབྲེལ་ལི་ལ་ནི་ཡིན་ནས། དེ་འདྲ་རེད་ད་ཕྱི་ཚེས་བཅུ་གཉིས་ནས་ང་ཟངས་ཀྱི་འགྲོ་ས་ན་འོ་དེར་ཕྱི་ཚེས་གཅིག་བསྡད་ཕྱི་ཚེས་གཉིས་བསྡད་དེ་ལ་བེརིཕིན་བྱས་དང་ཏྲེནིང་བྱས་དང་ཨ་ནི་ཀོས་ཀ་ཏིང་དང་ཁ་ལག་སོགས་ག་འདྲ་བྱས་ང་ནི་ཆེད་དུ་ག་འདྲ་བྱས་འདུག་ཨ་ནི་ཧྥ་སིན་ཧྥ་སའོ་ཅཱ་ལག་ད་ཟེར་ཟངས་འགྲོ་སྟངས་མང་པོ་ཡོད་རེད་ཅཱ་ལག་དང་པོ་ལས་ཅོ་དེ་མར་བེ་ཤི་བཏང་འདུག་བཏང་མི་འདུག་ཅཱ་ལག་འཕྲོ་དང་འགྲོ་གི་འདུག་འདི་འདྲའི་འགྲོ་བྱས་ནས་ད་ཞོགས་པ་དགོང་ཟླ་ཕྱི་ཚེས་བཅུ་བཅུ་བཅུ་གཉིས་པར་ཟངས་ལྷག་འགྲོ་རེད་བྱས་དང་དེ་འདྲའི་འགྲོ་བྱས་རེད་ད་ཟངས་ལ་ཅི་ཐང་གི་ནང་མི་མཉམ་པོ

དེ་བྱས་ཙང་ཨ་ནི་ད་གཙོ་བོ་དེ order ལེན་ག་འདྲས་ལེན་དགོས་ཡིན་པས་ཨ་ནི customer མཉམ་ག་འདྲས་སྐད་ཆ་བཤད་དགོས་པས་ཅིག plate གཅིག་སྤྲད་ཡོད་ན་རེད་ཐུར་མ་གཅིག་ཡོད་ན་ཐུར་མ་དེ་ག་འདྲས་སྤྲད་དགོས་ཡོད་མེད་ག་བ་ནས་ཟིན་དགོས་ཡོད་མེད Glass གཅིག་སྤྲད་ཡོད་ན་ཆུ་འཐུང་ས Glass གཅིག་སྤྲད་ཡོད་ན Glass དེ་ག་བ་ནས་ཟིན་དགོས་ཡོད་མེད་ག་འདྲས་བཞག་དགོས་ཡོད་མེད་སོགས་གཞི་རྩ་བྱས་ནས་བསླབ་ད། ད་ཅིག་ཅིག་བཞིན་འགྲོ་ན་ད་དེ་ཕལ་ཆེར་ཏོག་ཙམ་ཁག་པོ་བྱས་ནས་བ་སྤྱིར་བཏང་གི་ད། ཐུར་མ་ཅིག་བཞག་སྟངས་ཡིན་ན་རེད་ད་ངས་ད་ལྟ་ལབ་ས་ནི། glass ཅིག་སྤྲད་སྟངས་ཡིན་ན་རེད་ཁ་ལག་ཅིག serve བྱེད་སྟངས་ཡིན་ན་རེད་ག་འདྲས serve བྱེད་དགོས་མེད་ག་བ་ནས serve བྱེད་དགོས་མེད། དེ་ཚོ་ཚང་མ་གཞི་རྩ་བྱས་ནས་བསླབ་དགོས་མ་གཞི་ཁོང་ཚོ་ལ་འདུག་བྱས་ནས་ད་མང་ཤོས་དུས་ཚོད་མང་ཤོས་ཤིག་ང་འོ་དེ་ལ་རྫོགས་འདུག་ཡོ་ཟ་ཁང་ལས་ཀ་བྱེད་འདུག། གལ་སྲིད staff དེ་ཚོ་གི་གོ་མ་ཚོད་ན staff གི་ལས་ཀ་ཡག་པོ་བྱས་མེད་ན་ཨ་ནི customer།

བརྒྱ་ཆ་དགུ་བཅུ་ལོན་ན་ད་ཕལ་ཆེར་མ་འགྲིག་ཡོད་རྒྱུ་མ་རེད་བོད་པ་ད་ང་ཚོ་མི་འབོར་ཉུང་ཉུང་བྱས་ཨ་ནི་སྤྱིར་བཏང་གི་རྒྱ་གར་ནང་ལ་བོད་པ་ཉུང་ཉུང་བྱས་མི་འབོར་མང་ཤོས་དེ་རྒྱ་གར་རེད་རྒྱ་གར་གི customer གི་མཉམ་པོ་ད་འབྲེལ་བ་ད་དགོས་ནི་ད་དཔོན་པོ་ཡིན་ན་རེད་འོག་ལ་འདྲ་མི་འདྲ་ད་མི་སྣེ་ལེན་སོ་སོ་སྡེ་ཚན་འདྲ་མི་འདྲ་རེད་ཚང་མ་མཉམ་པོ་རེད་ཕལ་ཆེར་ངེད་ཀྱི་སྡེ་ཚན་གཅིག་གཅིག་ལས་ཕལ་ཆེར་ང་མཉམ་པོ་འབྲེལ་བ་ཡོད་རྒྱུ་རེད་བསམ་དགོས་དོན་ཡོད།

དམིགས་བསལ་ཟ་ཁང་ཡིན་ནའི་རེད་མགྲོན་ཁང་ཡིན་ནའི་རེད། ཨ་ནི་ཚོགས་པ་ཅིག་ཡིན་ནའི་རེད་འདི་འདྲའི་ག་འདྲ་ཡིན་ནའི་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཚོགས་པ་མང་པོ་ཡོད་རེད། དེ་འདྲའི་ཅིག་གོ་སྒྲིག་བྱེད་ཡ་ལ་ཆ་རྐྱེན་གཙོ་བོ་ག་རེ་ག་རེ་ཚང་དགོས་ཡ་དགོངས་དགོས་ན། འདི་ཁྱེད་རང་ཉི་མ་རྟག་པ་རེད་ཅིག་ཁྱེད་རང་གི་མི་ཚེའི་ནང་ལོགས་ལ་དུས་རྟག་ཏུ་ཨ་ནི་ལག་ལེན་བསྟར་ཡ་ཅིག། སྤྱིར་བཏང་གི་ད་ང་རང་འགྲོ་ཤེས་ན་འགོ་ཁྲིད་ཅིག་ཅིག་ཡིན་པ་བྱས་ནས་ག་རེ important ཆེ་ཤོས་རེད་ད་ལྟ་དེ་ལ་ཅིག་འགྲོ། ངེད་ཀྱིས་ག་རེ་མཐོང་གི་ཡོད་ལབ་ན་དང་ཤོས་སོ་སོ་སློབ་སྦྱོང་ཡིན་ན་རེད་ད་ག་རེ་ཡིན་ན་བྱས་སོ་སོ་འགབ་ནས་ལས་ཀ་འགབ་ནས་ཡག་པོ་ཅིག་ལས་ཀ་བྱས་ཅིག་ངས་འགབ་ནས་ཡག་པོ་ཅིག་ལས་ཀ་བྱས་ཅིག་གལ་ཆེན་པོ་རེད་བསམ་གྱི་འདུག་ངས། མི་ཁ་ཤས་ཀྱིས་ད་སློབ་གྲྭ College ཐོན་ཏེ་ལམ་སང་ཁོ་ལ salary salary ལབ་དེ་འདི་ཕལ་ཆེར་ངེད་ཀྱིས་གལ་ཆེན་པོ་གང་མཐོང་མི་འདུག་ཡ།

ད་དཀའ་ངལ་མང་པོ་རེད་ད་རིམ་པ་མང་པོ་སླེབས་རེད་འདི་ཚོ་ལ་ཐབས་ལམ་འཚལ་དགོས་རེད། customer གྱི་དཀའ་ངལ་སླེབས་སྲིད་པ་རེད་ད staff ནང་ལོགས་ཀྱི་དཀའ་ངལ་སླེབས་སྲིད་པ་རེད། སྤྱིར་བཏང་གི་ག་རེ་ཡིན་ན་མིན་ན་དེ་ཚོ་ཚང་མ་ལ་ང་ཚོ་གི་ལན་རྒྱག་ཡ་ཅིག་ཡོད་ན། སོ་སོ་ལ་ཕལ་ཆེར་དཀའ་ངལ་ཅིག་ཡོད་རེད་བསམ་གི་མི་འདུག་ང་ད་ལྟ་དེ་ཚོ་ཡིན་ན it's been almost ང་ཕལ་ཆེར་ལོ་ལྔ་དྲུག་ངས manage བྱས་ཡོད་རེད་ཟེར་ན་ད་ད་འདྲ་མི་འདྲ། དེ་འདྲའི་སྤྱིར་བཏང་གི་དཀའ་ངལ་ཤུགས་ཆེན་པོ་དེ་འདྲ་གང་འཕྲད་མ་སོང་ཡ། ང་རང་འགྲོ་ཤེས་ན་ད་ད་ལྟ་ལོ་ལྔ་དྲུག་ངའི་གི། ངའི་གི་བསམ་ཚུལ་ལ་གང་བསམ་འོས་པ་ཆ་ཤས་དང་ཤོས་དེ་གལ་སྲིད་མི་འགོ་ཁྲིད་དེ། དྲང་བདེན་བྱས་ན་དེ་གལ་ཆེན་པོ་རེད་བསམ་གྱི་འདུག་དྲང་མོ་བྱས་ན Staff གི་ནང་ལོགས་རེད་ཅིག་གཙོ་བོ་དེ་ང་ཚོ་གི་ཐུག་ས་དེ Staff རེད Staff མེད་ན་ང་ཚོ་སུ་ཡིན་ན manager ཡིན་ན་རེད་སྦྱིན་བདག་ཡིན་ན་རེད་སུ་ཅིག་ལ་ཁེ་ཁུ་སུ་ཡོང་མ་དྲང་མོ་བྱས་ན Staff ལྔ་བཅུ་ཡིན་ན་རེད Staff བཅུ་ཡིན་ན་རེད་དྲང་བདེན་བྱས་ཏེ་དང་ཤོས་གལ་ཆེ་ཤོས་ཤོས་རེད་བསམ་གྱི་འདུག Staff ཚང་མ་ལ་གཅིག་གི equal ནང་བཞིན

ཉིས་སྟོང་ཉིས་སྟོང་བརྒྱད་ལོ་ལ་གསར་འཛུགས་གནང་འདུག་ལགས་སོ། སྐར་མ་ལགས་ད་ད་ལྟ་བར་དུ་ཁྱེད་རང་ལ་ཉམས་མྱོང་མང་པོ་བསགས་བཞག་སྐར་མ་ལྔ་ཅན་ཟ་ཁང་བཅས་ད་ལྟ་བར་དུ་འགོ་ཁྲིད་བྱས་ནས། Hotel Industry། ལ་འོ་དེ་འདྲའི་ནང་ལ་འགོ་ཁྲིད་བྱས་ནས་རྒྱུན་རིང་པོ་ཕྱིན་བཞག་ད་གཞོན་སྐྱེས་བོད་པའི་གཞོན་སྐྱེས་རྣམས་ལ་དམིགས་བསལ་ལྗགས་ལན་དེ་འདྲ་ཕུལ་ཡ་ཡོད་ན།

སོ་སོ་ཉམས་མྱོང་བསགས་དེ་སོ་སོ་གི Experience ལས་དེ་དེ་ཆེ་ཤོས་རེད་བསམ་གྱི་འདུག་གལ་སྲིད་འདི་རང་གཉིས་ལས་སོང་ན་སོ་སོ་གི་ཨ་ནི་མ་འོངས་པར་སོ་སོ་ག་རེ་འདྲ་ཞིག Operation བྱེད་ཡོད་ན་རེད་ག་རེ་འདྲ་ཞིག་ལས་ཀ་འགན་འཁྱེར་ཡོད་ན་གལ་སྲིད་སོ་སོ་ལ་དྲི་བ་དེ་ལན་ཡོད་ན་ཨ་ནི་སུ་ཡིན་ན་ཅིག་ཚེ་དགོས་མེད་པ་བྱེད་སོ་སོ་སུ་ཡིན་ན་ཅིག་ཉག་ཆ་དགོས་མེད་པ་བྱེད་སོ་སོ་ག་ནི་ཨ་ནི།

དེ་ག་རེ་མཐོང་གི་འདུག་ལབ་ན་ང་ཚོ་གི་གཞི་རྩ་ཡག་པོ་འཛུགས་སོང་ན་མ་འོངས་པར་ཁོས་སོ་སོ་ག་མཚམས་མཚམས་མི་སུ་ཡིན་ན་རེད་ད་འཇིག་རྟེན་འདི་རྟག་པ་བརྟན་པ་ཡོད་མ་རེད་ག་རེ་གང་ཡིན་ག་རེ་འཕྲད་སོང་ན་མཚམས་མཚམས་ག་རེ་བྱུང་གསར་པ་ནས་སོ་སོ་ཡི་ལས་ཀ་ག་རེ་ཡིན་ན་བྱས་ཆོག་ཆོག་འགྲོ་ཤོག་ན་ཨ་འདི་འདི་ཞེས་ཡང་སྙིང་གི་རྨོ་ལུག་བསམ་གྱི་འདུག་ཡ། ལགས་སོ། སྐར་མ་ལགས་ཐེངས་འདིའི་ན་གཞོན་དང་སློབ་ཕྲུག་གི་ལེ་ཚན་ནང་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོས་ཐེངས་འདིའི་ལས་རིམ་གོ་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བྱམས་པ་དངོས་གྲུབ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།